ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan དུ་བསྐྱོད་རོགས། Australia ཡི་ནང་ཆབ་སྲིད་བཙོན་ཟུར་ཚོས་གོང་ས་མཆོག་གི་བཀའ་དྲིན་རྗེས་དྲན་གྱི་བགྲོ་གླེང་ཞིག་ཚོགས་ཡོད་པ་རེད་ཉེ་ཆར་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་ཨོ་གླིང་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་གཙོ་སྐྱོང་འོག་ཨོ་གླིང་ནང་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་དང་འབྲེལ་ཆགས་ཚོས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་ལས་ཆབ་སྲིད་སྐོར་དང། ཆོས་དང་རིག་གཞུང་སྐོར། ཁོར་ཡུག་སྐོར། ཤེས་རིག་སྐོར་གྱི་བརྗོད་གཞི་བཞི་ཡི་ཐོག་དྲ་ཐོག་བགྲོ་གླེང་ཞིག་གནང་ཡོད་པ་རེད། ཐོག་མར་ཨོ་གླིང་སྐུ་ཚབ་དོན་གཅོད་ལྷག་པ་ཚོགས་སྒོ་མཆོག་གིས། བགྲོ་གླེང་གི་དམིགས་ཡུལ་དང་དགོས་པ་སྐོར་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། གཞི་རྩ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨོསྟྲེལེཡར་ཆིབས་བསྒྱུར་སྔ་རྗེས་རིམ་གནང་གི་མཛད་འཕྲིན་སྤྱི་དང། ལྷག་པར་དུ་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་ལོར་ཨོསྟྲེལེཡར་ཆིབས་བསྒྱུར་བསྐྱངས་སྐབས། ཨོ་སི་ཀྲི་ལི་ཡའི་གཞུང། ཨོ་སི་ཀྲི་ལི་ཡའི་གཞུང་འབྲེལ་མི་སྣ་དང་གྲོས་ཚོགས་འཐུས་མི་སོགས་ལ་རྒྱ་དམར་གྱི་གདུག་རྩུབ་མནར་གཅོད་འོག་བོད་ནང་གི་གནས་སྟངས་སྤྱི་དང་ལྷག་པར་དུ་བོད་ནང་སྡུག་བསྔལ་མྱངས་དང་མྱོང་བཞིན་པའི་ཆབ་སྲིད་བཙོན་པ་སོགས་ཀྱི་སྐོར་དང་རྒྱ་གར་ནང་བྲོས་འབྱོར་བཙོན་ཟུར་སྤྱིའི་གནས་སྟངས་བཅས་ཀྱི་སྐོར་ལའང་བཀའ་མོལ་གནང་བའི་བཀའ་དྲིན་སོགས་ལ་བརྟེན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་ཨོ་གཞུང་ཕྱི་མི་གནས་སྤོས་ལས་ཁུངས་ཀྱི་བློན་ཆེན་སྐུ་ཞབས་ཕི་ལིབ་ར་ཀྲག་མཆོག་གིས་གཙོས་འབྲེལ་ཡོད་ཚོས་དམིགས་བསལ་དགོངས་བཞེས་ཀྱིས་མངོན་ཆུང་ལམ་ནས་ཞལ་བཞེས་ཐོག་ཆབ་སྲིད་བཙོན་ཟུར་གྲངས་བཅུ་ཐོག་མ་ཨོ་གླིང་དུ་གཞིས་སྤོས་བྱ་རྒྱུའི་གོ་སྐབས་ཐོབ་པ་ནས་བཟུང་ད་བར་མི་ལོ་ཉི་ཤུ་ལྷག་རིང་ཆབ་སྲིད་བཙོན་ཟུར་དང། འབྲེལ་ཆགས་འབྲེལ་ཡོད་བཅས་ཁྱོན་མི་གྲངས་ཆིག་སྟོང་བཞི་བརྒྱ་ལྷག་འདི་ཁུལ་དུ་གཞིས་སྤོས་བདེ་འགོད་ཐུབ་པའི་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཕྲ་མོ་ཙམ་གསབ་ཕྱིར། ད་ཐེངས་བོད་མིའི་སྒྲིག་འཛུགས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བཀའ་དྲིན་རྗེས་དྲན་གྱི་ལོར་སྲུང་བརྩི་ཞུས་དང་ཞུ་བཞིན་པའི་ལས་གཞིའི་ཆ་ཤས་སུ་ཆེད་དུ་ཆབ་སྲིད་བཙོན་ཟུར་ཚོས་རྒྱལ་བའི་བཀའ་དྲིན་གླེང་བ་ཞེས་པའི་དྲ་ཐོག་བགྲོ་གླེང་གི་ལེ་ཚན་འདི་གོ་སྒྲིག་ཞུས་པ་ཡིན། དེ་ནས་བརྗོད་གཞི་དང་པོ་རྩོམ་པ་པོ་ཆུང་ཚེ་རིང་ལགས་ཀྱིས ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཤེས་ཡོན་སྐོར་བཀའ་དྲིན་ཇི་ལྟར་བསྐྱངས་ཡོད་མེད་སྐོར་འགྲེལ་བརྗོད་འདི་འདྲ་ཞིག་གནང་ཡོད། ང་རང་ཡང་བོད་ནས་ཡོང་བ་ཡིན་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ནང། བོད་ནས་ཡོང་དུས་ཡོང་ཡག་གི་རྒྱུ་མཚན་ཟེར་ན་དམིགས་ཡུལ་རྩ་བ་དེ་གཉིས་རེད་དང་པོ་དེ་སྐྱབས་མགོན་རིན་པོ་ཆེ་གི་ཞལ་མཇལ་གསུང་ཆོས་ཞུ་ཡག་དེ་དང་དམིགས་ཡུལ་དང་པོ་རེད་གཉིས་པ་དེ་བོད་ནང་ནས་ཐོབ་ཐང་མེད་པའམ་ཐོབ་དཀའ་བའི་གི་ཤེས་ཡོན་སློབ་སྦྱོང་གི་གོ་སྐབས་ཐོབ་ཡག་ཆེད་དུ་རེད། དེ་ཟེར་དུས་རྒྱབ་ལྗོངས་རོབ་ཞུས་པ་ཡིན་ན་བོད་ནང་ལ་རྩ་བའི་ང་ཚོ་བོད་ནས་རྒྱ་རྒྱ་གར་ལ་ཡོང་པའི་ཁ་ཐུག་ལ་བོད་ནང་ལ་དགོན་སྡེ་གྲྭ་ཚང་ཡོད་རེད་བོད་ནང་ལ་ད་ག་ནང་བཞིན་སློབ་གྲྭ་ཡོད་རེད། ཡིན་ན་ཡང་དགོན་དགོན་སྡེ་གྲྭ་ཚང་འདི་ཚོའི་ནང་ལ་ཡང་བོད་པའི་གི་ཆོས་དང་རིག་གཞུང་སྦྱང་ས་ཡོད་རེད་དེ་ཞི་དྲག་གི་གཏིང་རིང་པོ་དམ་དྲག་མེད་པ་བཀག་རྒྱ་མེད་པའི་ཐོག་ནས་སྦྱང་ཡག་དེ་རྒྱ་གར་ནང་བཞིན་ཡོད་མ་རེད་ཡང་དཀའ་ལས་ཁག་པོ་རེད། ད་ག་ནང་བཞིན་སློབ་གྲྭ་དེ་ཚོའི་ནང་ལ་ནས་སློབ་སྦྱོང་རྩ་བའི་བོད་ཡིག་བོད་སྐད་དུ་སྦྱང་ཡ་ཡོད་རེད་དེ་ལས་བོད་པ་རང་གི་ཆོས་དང་རིག་གཞུང། ད་ག་ནང་བཞིན་དེང་དུས་ཀྱི་ཤེས་ཡོན་རང་དབང་དམངས་གཙོ་དང་འབྲེལ་བའི་གི་གནས་སྟངས་འདི་ཚོ་བསྒྲིགས་ཏེ་ད་ལྟ་རྒྱ་གར་མཚོན་པའི་གི་ནུབ་ཕྱོགས་རྒྱལ་ཁབ་ཨ་ནི་རང་དབང་ཅན་གྱི་ཡུལ་གྲུ་ཁག་ནང་ཡོད་པ་ནང་བཞིན་བོད་ནང་ལ་ཡོད་མ་རེད། དེ་དོན་ང་དང་ང་འདྲ་བའི་གི་བུ་ཕྲུག་སྟོང་ཕྲག་མང་པོ་དེ་ནི་ང་རྒྱ་གར་ལ་ཡོང་པའི་ལོ་དེ་ལ་ཡ་སྟོང་ཕྲག་གསུམ་ཙམ་ཞིག་སླེབས་བཞག་ད་དེ་འདྲའི་སྟོང་ཕྲག་གསུམ་ཙམ་ཞིག་སོ་སོའི་གི་སྲོག་གི་ཉེན་ཁ་ལ་མ་བལྟས་པར་ཉི་མ་མང་པོ་ཧི་མ་ལ་ཡའི་གི་རི་གོམ་པ་བརྒྱབ་ནས་བརྒལ་ནས་ཨ་ནི་ཡོང་གི་ཡོད་རེད་ད་དེའི་ཐོག་ནས་ད་སུ་ཀོར་བཙན་བྱོལ་ནང་ད་ག་རང་ཐོག་ནས་རང་སྲོག་བློས་བཏང་ནས་ཤེས་ཡོན་སློབ་སྦྱོང་གོ་སྐབས་དང་སྐྱབས་མགོན་རིན་པོ་ཆེ་མཇལ་གར་ཡོང་གི་ཡོད་པ་དེའི་ཐོག་ནས་སྐྱབས་མགོན་རིན་པོ་ཆེ་གིས་རྒྱ་གར་ནང་ལ་ཤེས་ཡོན་གྱི་གོ་སྐབས་ག་ཚོད་ཞིག་བསྐྲུན་ཡོད་མེད་དེ་གསལ་པོ་རེད། ཆབ་སྲིད་བཙོན་ཟུར་དགའ་ལྡན་གྲྭ་བག་གྲོ་ལགས་ཀྱིས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རིགས་ཀྱི་ཆབ་སྲིད་སྐོར། མཛད་འབྲས་གང་འདྲ་བྱུང་ཡོད་མེད་འགྲེལ་བརྗོད་འདི་འདྲ་ཞིག་གནང་སོང། གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ཕྱི་ཟླ་དགུ་པའི་ཚེས་པ་གཉིས་ལ་བཙན་བྱོལ་བོད་གཞུང་མ་ལག་བཅས་པ་ད་དམངས་གཙོའི་ལམ་ལ་ཡ་ཨ་ནི་འདུག་བྱས་བསྐྱོད་གནང་བྱས་ད་ལྟ་འཛམ་བུ་གླིང་རྒྱལ་ཁབ་ད་ད་ལྟ་སི་རི་ཡ་རེད་རྒྱལ་ཁབ་མང་པོ་ཁག་ཅིག་ནས

དེ་ནས་ད་སྐྱབས་མགོན་རིན་པོ་ཆེ་བཙན་བྱོལ་ལ་ཕེབས་ཚར་ནས་ད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ་ཡང་ཨ་ནི་ཞུ་གཏུག་གི་ལས་འགུལ་འདུག་ཞེས་སྤེལ་གནང་ཡོད་རེད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་དགུ་པའི་ཚེས་དགུ་ལ་ཡང་ཨ་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཡང་ཞུ་གཏུག་གི་ལས་འགུལ་སྤེལ་བྱས་སྐབས་དེ་དུས་ཨ་ནི་ཞུ་གཏུག་གི་ལས་འགུལ་གྱི་ནང་ལོགས་ལ་ཡང་ཨ་ནི་ཕེབས་མཁན་དེ་ད་སྐབས་དེ་དུས་ཨ་ནི་དེའི་ནང་ལ་ཡར་ཕེབས་པ་རེད་ཟེར་ནས་འདས་པའི་ལོ་རྒྱུས་ཀྱི་ཨ་ནི་ཤིམ་ལའི་ཆིངས་ཡིག་རེད། ད་ག་ནང་བཞིན་པ་ཨ་ནི་འདི་གི་ལུང་གནད་དོན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་གི་འདས་པའི་ལོ་རྒྱུས་ཀྱི་རང་བཙན་གསལ་བསྒྲགས་མང་པོ་ཅིག་ཨ་ནི་ལུང་དྲངས་བྱས་འདི་གའི་ཐོག་ནས་ཨ་ནི་བོད་དེ་རྒྱ་ནག་གཞུང་བོད་དང་ཨ་ནི་དབྱིན་ཇིའི་གཞུང་དེ་འདྲ་མཉམ་དུ་ཆིངས་ཡིག་བཞག་བཞག་པའི་གནད་དོན་མང་པོ་ཅིག་ཐོག་ནས་ལུང་དྲངས་ནས་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཞུ་གཏུག་ལས་འགུལ་སྤེལ་ནས་སྐབས་དེ་དུས། ཞུ་གཏུག་ལས་འགུལ་ནང་ལ་ཕེབས་མཁན་དེ། ད་ས་འདུ་ས་འདུ་རིན་ཆེན་དོན་གྲུབ་རེད་ད་ག་ནང་བཞིན་པའི་སྐུ་ངོ་རྒྱ་ལོ་དོན་གྲུབ་ད་ག་ནང་བཞིན་པ་ཨ་ནི་རྩིས་དཔོན་ཞྭ་སྒབ་པ་ཁོང་རྣམ་ཚོ་ཕ་གིར་དངོས་སུ་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡར་ཕེབས་བྱས་ཨ་ནི་མཉམ་འབྲེལ་རྒྱལ་ཚོགས་ནང་ལ་ཕེབས་ཚར་ནས་ད་ཕ་གིར་ཞུ་གཏུག་ལས་འགུལ་སྤེལ་ཚར་ནས་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡར་བོད་ཀྱི་གནད་དོན་ཐོག་ལ་ཡར་ཨ་ནི་ཡིག་ཆ་གལ་ཆེན་པོ་མང་པོ་ཅིག་བཞག་བཞག་སྟེ་ཁ་སིང་ཉེ་དུས་རང་ད་ང་རང་གིས་དེབ་ཕྱོགས་བསྒྲིགས་བྱས་བཞག་དེ་ནང་ལོགས་ལ་ཡར་ཨ་ནི་ཡིག་ཆ་བསྡུ་བྱས་བྱས་མཉམ་འབྲེལ་རྒྱལ་ཚོགས་ནང་ལོགས་ལ་ཡར་ཨ་ནི་བོད་ཀྱི་གནད་དོན་ཐོག་ལ་ཡར་ཨ་ནི་ཞུ་གཏུག་གི་ལས་འགུལ་འདུག་བྱས་སྤེལ་གནང་ཐུབ་པ་དེ་ད། ཨ་ནི། ཡིག་ཆ་འདི་འདྲ་བྱས་བཞག་ཡོད། དེ་ནས་ཆབ་སྲིད་བཙོན་ཟུར་ངག་དབང་སྟོབས་ཆེན་ལགས་ཀྱིས། གོང་ས་མཆོག་གིས་བོད་ཀྱི་ཆོས་དང་རིག་གཞུང་སྐོར་བཀའ་དྲིན་ཇི་ལྟར་བྱུང་ཡོད་མེད་སྐོར་འགྲེལ་བརྗོད་འདི་འདྲ་ཞིག་གནང་ཡོད།
ནེ་རུ་ལ་བཀའ་མོལ་ཞུས་པ་དང་དེ་ལས་བཀའ་བསྡུར་གནང་བའི་སྙིང་པོ་དེ་ལ་ཡང་ཨ་ནི་སྐབས་དེ་ལ་ཡང་ཨ་ནི་ལྷན་ཁང་ཁག་བཞི་བཙུགས་ཡག་གི་ཐུགས་ཐག་གཅོད་གནང་ཤག་ལྷན་ཁང་ཁག་བཞི་ནང་ལ་ཡང་ཐོག་མར་དེ་ལ་ཡང་ཨ་ནི། འདི་བྱས་ཤིག། ཆོས་དོན་ལས་ཁུངས་རེད། ཨ་ནི། ཕྱི་སྲིད་ལས་ཁུངས་བྱས། ད་ག་ནང་བཞིན་གྱི་ནང་སྲིད་ལས་ཁུངས་ཨ་ནི་དཔལ་འབྱོར་ལས་ཁུངས་བྱས་བྱས་བཞི་བཙུགས་གནང་ཞག་ད་བཞི་པོ་འདི་གི་ད་འདི་ལ་ཡ་བཙུགས་དགོས་ཡ་དམིགས་ཡུལ་དེ་ག་འདྲ་ཅིག་ཟིན་གནང་ཞག་ཟེར་ན་ཨ་ནི་སྐུ་མདུན་ཡིད་བཞིན་ནོར་བུས་སྐབས་དེ་ལ་ཡ་དོན་ཚན་བཞི་ཅིག་སྐུ་མདུན་གི་ད་དགོངས་པ་བཞེས་གནང་ཞག་ཐོག་མར་དེ་ལ་ཡ་ད་གལ་ཆེ་ཤོས་ཀྱི་བོད་ཀྱི་རྩ་དོན་དེ་རེད་བོད་ཀྱི་རྩ་དོན་ཞུ་འབོད་བྱེད་ཡག་གི་ད། ལས་འགུལ་སྤེལ་ཡག་གི་གནད་དོན་དེ་གཅིག་བཤད། ད་ག་ནང་བཞིན་གྱི་ད་སྐུ་མདུན་ཡིད་བཞིན་ནོར་བུ་ལ་ཡ། རྗེས་སུ་འབྲངས་དེ་ནས་ད་བོད་པ། ཁྲི་བརྒྱད་ཙམ་ཞིག་སྐབས་དེ་ལ་ཡ་བཙན་བྱོལ་ལ་འབྱོར་ཡོད་རེད་དེ་རྒྱས་གི་ད། འཕྲལ་སེལ་གྱི་སྦག་ས་ཆོས་སྒར་སྦག་ས་ལ་ཡ། མི་ས་མ་རི་ལ་ཡ། འདུག་སེ། ཡོང་གི་ཡོད་རེད་སོགས་ག་བྱས་ནས་དེ་ནས་བྱས་ཙང་ཨ་ནི་ཅིག་ལམ་བཟོར་བཏང་ཡག་རེད་གཞིས་ཆགས་ཁག་བཏང་ཡག། དེ་འདྲས་གི་ད། མི་མང་དེ་རྒྱས་གི་བདེ་སྡུག་ལྟ་ཡ་ཅིག། ད་ག་ནང་བཞིན་གྱི་དེའི་སྐབས་དེ་ལ་ཡ་ཨ་ནི་དགེ་འདུན་པ་མང་པོ་ཞེ་པོ་ཅིག་ཕེབས་ཀྱི་ཡོད་རེད་དེ་ཁོ་ན་དུ་བྱས་བྱས་ད་ག་དེ་གི་ཨ་ད་བོད་ཀྱི་ནང་ཆོས་དེ་ད་ཅིག་མི་ཉམས་རྒྱུན་འཛིན་གནང་ཡག་གི་ཆེད་དུ་ཨ་ནི་ཆོས་སྒར་བཙུགས་ཡག་གི་དགོངས་གཞི་ཅིག་ད་ག་ནང་བཞིན་གྱི་གཞོན་སྐྱེས་ཚོ་ལ་ཡ་ཨ་ནི་བོད་ཀྱི་སྐད་ཡིག་རིག་གཞུང་གཙོ་བོར་གྱུར་པའི་ཨ་ནི་ཤེས་ཡོན་གྱི་བསྟི་གནས་བཙུགས་ཡ་དེ་གི་དོན་ཚན་བཞི་ཅིག་སྐུ་མདུན་གྱིས་དགོངས་པ་བཅང་བྱས་ནས་ཨ་ནི་ལྷན་ཁང་ཁག་དེ་བཞི་དེ་བཙུགས་གནང་ཞག། གཞུང་ཞབས་ཟུར་པ་འཇིགས་མེད་ནོར་བུ་ལགས་ཀྱིས། གོང་ས་མཆོག་གིས་བོད་དང་འཛམ་གླིང་སྤྱིའི་ཁོར་ཡུག་སྐོར། བཀའ་དྲིན་ཇི་ལྟར་བསྐྱངས་ཡོད་མེད་སྐོར་འགྲེལ་བརྗོད་འདི་ལྟར་ཞིག་གནང་ཡོད། གཅིག་སྟོང་དགུ་བརྒྱ་ཕལ་ཆེར་བརྒྱད་ཅུ་གྱ་གྲངས་ནས་རྒྱལ་བ་རིན་པོ་ཆེ་གིས་ཚན་རིག་དང།

རྣམ་པ་ཚོས་ཏན་ཏན་མཁྱེན་གྱི་རེད་ད་ལྟ Strasbourg གི་གནས་ཚུལ་སྒང་ལ་མ་ཟད་པས་ནས་རྒྱལ་བ་རིན་པོ་ཆེས་ཁོར་ཡུག་དང་བོད་དེ་འདི་ན་ཡང་ཅིག་གནང་ཡོད་རེད་དེ་ནང་བཞིན་བོད་ནང་གི་ཅིག་ད། བོད་ནང་གི་ཁོར་ཡུག་དེ་རྐྱེན་བྱས་ནས་འཛམ་བུ་གླིང་གི་དཔེར་ན་ས་ཆ་དང་ང་ཚོ་མ་ཟད་པས་མང་པོ་ཞེ་པོ་ཅིག་དཀའ་ངལ་འཕྲད་ཡ་ཐོག་ལ་ན་རྒྱལ་བ་རིན་པོ་ཆེས་མ་གཏམ་བཤད་གནང་ཡ་ལ་སོགས་པ་ད་དེ་འདྲས་བྱུང་ཡོད་རེད་ཅེས་ཞུ་ཡ་ཡིན་དང་ད་ཅིག་ཉིད་ལ་གོང་དུ་ཞུས་པ་ནང་བཞིན་ད་འཛམ་བུ་གླིང་སྤྱི་ཡོངས་ཀྱི་ན་ཡོངས་གྲགས་ལ་ད་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་པའི་སྐབས་ལ་ན་རྒྱལ་བ་རིན་པོ་ཆེ་གིས་བཀའ་གནང་ཡ་དེ། ཁོར་ཡུག་སྲུང་སྐྱོབ་དང་རྡུལ་ཕྲན་མཚོན་ཆ་དེ་ཚོ་ཨ་ནི། འདི་ཆགས་འདུག་བྱས་ནས་ཅིག་ཞུ་ཡ་ཡིན།
ཐེངས་འདིའི་ཨོ་གླིང་སྐུ་ཚབ་དོན་གཅོད་ཁང་གི་གོ་སྒྲིག་འོག ྋགོང་ས་མཆོག་གི་བཀའ་དྲིན་རྗེས་དྲན་གྱི་བགྲོ་གླེང་ཐེངས་གཉིས་པ་དེ་ཡིན་པ་དང། ཐེངས་གསུམ་པ་དེ་ཕྱི་ཟླ་བཅུ་གཅིག་པའི་ཚེས་བདུན་དང། བཞི་པ་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་བདུན་ཉིན་གནང་རྒྱུ་རེད་འདུག